ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཅིག་རེས་གཟའ་ཉི་མའི་གཏམ་གླེང་ལེ་ཚན་དེའི་ནང་ཨ་མེ་རི་ཁའི་ཡུ་ཊ་མངའ་སྡེའི་ནང་གི་ཨ་མེ་རི་ཁའི་ཁྲག་གི་སྐྲན་ནམ། Blood Cancer། ཀྱི་སྨན་ཁང་ཚད་མཐོ་ཤོས་གྲས Huntsman Cancer Institute ཞེས་པའི་ནང་དམིགས་བསལ་ཁྲག་གི་འབྲས་ནད་ལ་སྨན་བཅོས་དང་ཉམས་ཞིབ་གནང་མཁན་སྨན་པ་ཚེ་དབང་བཀྲ་ཤིས་ལགས་ཀྱིས་ཁྲག་གི་འབྲས་ནད་ཀྱི་ཆེད་ལས་ཐོག་ཇི་ལྟར་བསྐྱོད་པའི་ཉམས་མྱོང་ཐོག་ནས་བོད་པའི་སྤྱི་ཚོགས་ནང་ཁོང་ལྟ་བུ་ཆེད་ལས་མི་སྣ་གསོ་སྐྱོང་བྱེད་སྟངས་སྐོར་ལ་བཀའ་འདྲི་ཞུ་བ་ཞིག་སྙན་སྒྲོན་ཞུ་གི་ཡིན།

རེས་གཟའ་ཟླ་བ་ནས་པ་སངས་བར་དུ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་སྔ་དྲོའི་ཆུ་ཚོད་དགུ་པ་ནས་བཅུ་པ་བར་དུ་འབྲེལ་བ་གནང་རོགས་གནང། དེ་རིང་གི་ང་ཚོའི་གཏམ་གླེང་ཞེས་པའི་ལེ་ཚན་དེའི་ནང་ལ་ཡ་ཕྱི་ལུགས་ཀྱི་སྨན་པ་ཚེ་དབང་བཀྲ་ཤིས་ལགས་དེ་རིང་གདན་འདྲེན་ཞུས་ཡོད་གཙོ་བོ་ཨེམ་ཆི་ལགས་དམིགས་བསལ་སྨན་གྱི་ཐོག་ལ་ཆེད་ལས་པ་ཅིག་ཡིན་པ་མ་ཟད་ཨ་ནི་བོད་པའི་སྤྱི་ཚོགས་ནང་ལ་ཡ་ཨེམ་ཆི་ལགས་ཀྱི་ཆེད་ལས་ནང་བཞིན་མཐོང་ཡག་ཉུང་ཉུང་རེད་དོ་བྱས་ཙང་དེ་རིང་གཙོ་བོ་ཨེམ་ཆི་ལགས་ཀྱི་ད། ལོ་རྒྱུས་ཞུ་གི་ནས་ད་ཕྱག་ལས་འདིའི་ཐོག་ལ་ཡང་ཅིག་དང་པོ་སློབ་སྦྱོང་གནང་སྟངས་དང། སློབ་སྦྱོང་གནང་པའི་བརྒྱུད་རིམ་ཐོག་ནས་ཆེད་ལས་འདི་ག་འདྲས་བདམས་གནང་ཡོད་ན་ད་ག་ནང་བཞིན་ཨེམ་ཆི་ལགས་ད་ལྟ་ཨ་ནི་གཙོ་བོ་ཕྱག་ལས་ག་རེ་གནང་གི་ཡོད་ན་བྱས་ཙང་འདིའི་སྐོར་ལ་བཀའ་འདྲི་ཞུ་གི་ཡིན་ཨེམ་ཆི་ལགས་ད་རེས་ང་ཚོའི་ལས་རིམ་ནང་ཕེབས་པ་ཐུགས་རྗེ་ཆེ། ཐུགས་རྗེ་གནང། ལགས། ཨ་ནི་གསན་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ།

ང་རྒྱ་གར་སྐྱེས་མཆོག་ཡིན། ང་སྐྱེས་ས་དེ་རྒྱ་གར་བྱང་ཕྱོགས་ཨ་ནི་ཧི་མ་ཅལ་མངའ་སྡེ་ཡི་ནང་ལ་སོ་ལན་གྱི་བོན་པོའི་གཞིས་ཆགས་ནང་སྐྱེས་པ་རེད། ཨ་ནི་དེ་ནས་ཡང་འཚར་ལོངས་བྱས་ཨ་ནི་ཆུང་དུས་ནས་ཟིན་པའི་བོན་ཉམས་པས། ད་ས་གནས་ཀྱི་དབྱིན་ཇི་སློབ་གྲྭ་རྒྱ་གར་གྱི་དབྱིན་ཇི་སློབ་གྲྭ་གཅིག་ནང་ཕྱིན་རྗེས་ཨ་ནི་བོད་སྐད་ནི་ཐོས་མ་ཤེས་དེ་ནས་རྒྱ་གར་ལྡི་ལི་ལ་ཕྱིན་རྗེས། ཨ་ནི་དེའི་རྗེས་ལ་ནི་རྒྱ་གར་གྱི་ཏཱ་སི་མཐོ་རིམ་སློབ་གྲྭར་མ་ཆུགས་ཟེར་བ་རེད། ཨ་ནི་དེ་དུས་སྐབས་ལ་ད་ང་རང་ཆུང་ཆུང་ག་ཚོད་ནས་ཨ་ནི་ད་སྐད་ཡིག་དང་ཨ་ནི་བོད་ཡིག་ཟུང་ལ་སྦྱང་ཡ་ལ་འདོད་པ་ཡོད་ཙང་ཨ་ནི་ད་ཕྱི་རྒྱལ་གྱི་སྐད་དང་ཨིན་ཇིའི་ད་ཡིན་པ་བྱས་ཏེ French སྐད་དང་རྒྱ་སྐད་དང Japanese དང་ད་དེ་འདྲ་སྦྱང་ཡ་གི་ང་ལ་པད་ཁ་ཟེར་བ་ལ་ད་ང་རང་གི་འདོད་པ་ཡོད་ཙང་ཨ་ནི།

ད་ཡིན་ནའི་ཁྲག་རེད་ད་མ་གཏོགས་སྐྲན་ནད་མ་ཟིན་ནའི་ད་ཁྲག་ཡིན་ན་རེད་ཁྲག་མེད་ན་རེད་སྐྲན་ནད་ཀྱི་སྐོར་ལ་བཤད་རིགས་ན་ད་ཅིག་སྐྲན་ནད་ཟེར་མཁན་དེ་ང་ཚོ་གཟུགས་པོའི་ནང་གི་ད་ཅིག་ཆ་རྐྱེན་དེ་མ་འགྲིག་ནས་ཨ་ནི་བྱུང་དགོས་རེད་ད་ངོ་ལ་ཟིན་གི་ཡོད་རེད་བ་ཨ་ནི་ཅིག་ཕྱི་ནས་ང་ཚོ་ཡིན་ནའི་གི

ད་ཅིག་ལོ་རྒན་པ་ལོ་ཕལ་ཆེར་དྲུག་ཅུ་བདུན་ཅུ་བརྒྱད་ཅུ་ཟིན་ནའང་ད་སྐྲན་ནད་མང་པོ་སླེབས་ཡག་ཡོད་རེད་བ། ནི་ལོ་ཆུང་ཆུང་ཡིན་གི་ད་ཏོག་ཙམ་ཉུང་ཉུང་བྱས། ནི་ད་ཕྲུ་གུ་དུས་ཚོད་ནས་སྐྲན་ནད་ན་མཁན་དེ་ཚོ་ཕལ་ཆེར་མང་ཆེ་བ་ད་ཁོ་རང་ཚོ་གི་དང་པོ་ནི་མ་སྐྱེས་དུས་དང་ནི་ཕ་མའི་གི་མ་རྒྱུད་ལམ་ནས་ནི Genes དང DNA དེ་འདྲའི་གི་ཐོག་ལ་དང་པོ་ཁོ་རང་ནས་ན་ཚ་དེ་འདྲའི་གི་དེ་འདྲའི་དང་དེ་འདྲའི་ཡོད་ན་ནི་ཕྲུ་གུ་ལ་ན་ཡག་ཡོང་གི་རེད་དེ་འདྲའི་མ་བྱས་དང་པོ་མ་ད་ང་ཚོ་སྐྱེས་དུས་ད་ཕྲུ་གུ་ད་གཞོན་པ་ཡིན་དུས་ཁོ་རང་ཐང་ཐང་ཡིན་པ་ཡིན་ན

འདི་འདྲའི་རིགས་ཀྱི་ད་ཅིག་རིགས་གཅིག་རྐང་འཛིན་ཟེར་ནས་ད་ཆེད་ལས་ཀྱི་མི་སྣ་གསོ་སྐྱོང་བྱེད་ཡ་ལས་ད་གལ་ཆེན་པོ་ཅིག་བོད་པའི་སྤྱི་ཚོགས་ནང་ལ་ཡ་གཞོན་སྐྱེས་འཚར་ལོངས་ཡོང་མཁན་ཚོས་ད་དེ་ཚོ་དང་པོ་བྱེད་སྟངས་དེ་མ་ནོར་བ་རེད་ད་རྗེས་སུ་ཆེད་ལས་བདམས་པ་ཡིན་ནའི་ད་ཨེམ་རྗེ་ལགས་ད་ལྟ་དམིགས་བསལ་སྨན་གྱི་སློབ་སྦྱོང་གནང་བ་རེད་དེའི་ནང་ནས་ཆེད་ལས་དེ་ད་ཁྲག་སྐྲན་ལ་ཡ་བདམས་གནང་ཡ་འདི་ཨེམ་རྗེ་ལགས་དེང་གི་ལོ་རྒྱུས་གསུངས་སོང་ད་གནས་ཚུལ་མང་པོ་ཅིག་ནད་པ་མཐོང་རྗེས་འདི་འདྲའི་ཐོག་ནས་ད་འདི་ལ། སྐབས་དེ་དུས་ཨེམ་རྗེ་ལགས་ཚོར་སྣང་འདི་ནང་ལ་ཡ་ད་ཅིག་ནད་པ་ལ་ཡ་གནས་སྟངས་གཟིགས་བྱས་འདི་གདམ་གནང་བ་རེད་དེ་དངོས་སུ་སློབ་སྦྱོང་ནང་ལ་ཡ་ཞུགས་དུས་ཙམ་ནས་ད་སྨན་གྱི་སྡེ་ཚན་འདྲ་མི་འདྲ་གི་ནང་ལ་ཡ་ད་ཅིག་གི་དཀའ་ངལ་འདྲ་མི་འདྲ་ད་དུང་ཅིག་སློབ་སྦྱོང་ཐོག་ལ་ཡིན་ནའི་གནས་ཚད་མཐོ་པོ་བྱེད་དགོས་ཡ་ད་དེ་འདྲ་ཨེམ་རྗེ་ལགས་ཡང་ཁྲག་གི་སྐྲན་གྱི་ད་འདི་གི་སློབ་སྦྱོང་འདི་འགོ་བཙུགས་གནང་བྱས་ཅིག་མཇུག་བསྐྱལ་མ་གནང་བར་དུ་སྐུ་ལས་ཁག་ལོས་རེ་ཡོད་རེད་སློབ་སྦྱོང་འདིའི་ཐོག་ལ།

ཕལ་ཆེར་ལོ་དྲུག་བདུན་བར་དུ་སྨན་པའི་སློབ་སྦྱོང་བྱེད་ཀྱི་འདུག་ཨ་ནི་དེ་རྗེས་ཚར་བའི་རྗེས་ཨ་རི་ཡིན་ན College ཚར་ནས་ལོ་བཞི་རེད College མ་ཚར་ན་ལོ་བརྒྱད་བརྩི་དགོས་རེད་ཨ་ནི་ད་དེ་ཡི་ཐོག་ལ་དེ་ནས Residency Training དེ་ལོ་གསུམ་རེད་དེ་ཡི་ཐོག་ལ་དེ་ནས Specialty ང་ཚོ་ལ་དེ་དམིགས་བསལ་གྱི་དེ Training དེ་ད་དུང་ལོ་གསུམ་བྱས་ཏེ་སློབ་གྲྭ་ཐོན་ཚར་བའི་རྗེས་ལ་ད་དུང་ལོ་དྲུག་བདུན་རྗེས་ད་དུང་ནད་པ་ལྟ་གི་ལྟ་གི་སློབ་སྦྱོང་བྱེད་གི་བྱེད་གི་བསྡད་དགོས་རེད་ད་དེ་ཡིན་དུས་དུས་ཚོད་རིང་པོ་བྱེད་རེད། དེ་དུས་ད་དུང་ད་ཅིག་དམིགས་བསལ་གྱིས། སྙིང་གི་ན་ཚ་ཡིན་ན་མཁལ་མའི་ན་ཚ་ཡིན་ན་གློ་བའི་ན་ཚ་དེ་འདྲའི་གི་ཐོག་ལ་དམིགས་བསལ་གྱི་ཐོན་མཁན་དེ་ཚོ་ཕལ་ཆེར་ལོ་གཉིས་གསུམ། མཚམས་མཚམས་བཞི་རེ་དམིགས་བསལ་གྱི་ཡང་ནི་སློབ་སྦྱོང་བྱས་ནས་བསྐྱལ་དགོས་གོ་བ་རེད་ད་ཡིན་དུས་དེ་སོ་སོ་གྱིས་ད་ཅིག་འདི་ལ་དཔེ་འདོད་པ་ཡོད་པ་ཡིན་ན་སློབ་སྦྱོང་བྱེད་ཡ་ཁ་སོ་རེད་སོ་སོ་གྱི་ཚོར་བ་དང། ད་གླ་ཆ་ཡིན་ན་རེད་འཚོ་བ་ཡིན་ན་རེད་ད་དེ་འདྲའི་གི་ཐོག་ལ་སློབ་སྦྱོང་བྱེད་ས་འཐུང་རྒྱང་གི་རིགས་ད་ཅིག་དུས་ཚོད་ཅིག་ཡོད་རེད། འདི་ལ་ད། ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་ད། ད་ལྟ་ཨེམ་རྗེ་ལགས་ནང་བཞིན་བྱས་ཆེད་ལས་པ་དངོས་གནས་ཅིག་མང་པོ་དགོས་མཁོ་ཡོད་རེད། ཨ་ནི་རྒྱལ་བ་རིན་པོ་ཆེ་གིས་ད་ཆེད་ལས་ཀྱི་སློབ་སྦྱོང་བྱེད་སྐོར་ལ་ཡང་ནམ་རྒྱུན་ནས་བཀའ་སློབ་འདི་མང་པོ་གནང་འདུག་ག། ཨེམ་རྗེ་ལགས་ད་ད་ལྟ། ཨེམ་རྗེ་ལགས་ཁྲག་གི་སྐྲན་གྱི་ཆེད་ལས་འདི་ནང་བཞིན་ད་ད་ང་ཚོ་བོད་པའི་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་སྨན་པ་ཐོན་པ་དེ་འདྲའི་ངས་གོ་མྱོང་མི་འདུག་བྱས་ཙང། དེ་ཚོ་ད་ཅིག་ང་ཚོ། བོད་པའི་སྨན་པ་ཚོ་རྒྱ་གར་ཡིན་ནའི་རེད་ཨ་མི་རི་ཀ་ལ་ཡིན་ནའི་རེད་ཕྱི་རྒྱལ་ལུང་པ་ག་བ་ཡིན་ནའི་རེད་ཅིག་སྨན་གྱི་ལམ་ཁ་ཅིག་ལ་ཕྱིན་པ་ཡིན་ན། སྤྱིར་བཏང་གི་ད་ཅིག་ཨེམ་རྗེ་གནང་མཁན་མང་པོ་ཡོད་རེད་ག་བ་ཡིན་ནའི་རེད་ཡིན་ནའི་ཆེད་ལས་གདམ་སྟངས་འདིའི་སྐོར་ལ་ཨེམ་རྗེ་ལགས་ཀྱི་ཉམས་མྱོང་རེ་ཡིན་ནའི་རེད་ལམ་སྟོན་རེ་ཅིག་ག་རེ་ཅིག་གནང་ཡིན་ན།

རེད་བྱ། སྡེ་ཚན་ཚང་མ་ལ་སྐོར་བརྒྱབ་བྱས། ཉམས་མྱོང་ཞིག་བསགས་བྱས་ན་དེ་སོ་སོར་འགའ་ཞིག་ཨོ་ང་འདི་དགའ་གི་འདུག་ང་འདི་ལ་འདོད་པ་འདུག་བསམ་ཡང་སེམས་པ་ཁ་ཆེ། གོ་སྐབས་སུ་སོ་སོ་ལ་ད་ལོ་གསུམ་གྱི་གོ་སྐབས་ཤིག་འདུག་ཨ་ནི་ང་ད་འདི་འདྲ་གི་དུས་ཚོད་ཅིག་ལ་ད་དེ་སྤེལ་རོགས་བྱ་བྱ། དང་པོ་ང་སྙིང་གི་སྡེ་ཚན་ནང་ལ་འགྲོ་དགོས་བསམ་ནས་དེ་འདྲ་གི་སེམས་པ་ཞིག་ཡོད། དེའི་རྗེས་ལ་དེ་ནས་ང་ད་ཚུར་ཨ་རིར་སླེབས་བྱས། ང་ད Internal Medicine Residency Training བྱེད་དུས་སྒང་ལ།

དེ་ལྟར་ཐོས་པ་སློབ་གྲོགས་ལ་དེ་ཡི་ལམ་ཁ་དེ་དེ་བཞིན་བཞིན་དེ་དེ་ནས་ག་ལེར་ག་ལེར་ག་ལེར་དུ་སོ་སོ་ག་རེ་ལ་བྱེད་ཡ་ལ་འདོད་པ་ཡོད་བཞིན་དུ་ལོ་གཅིག་གཉིས་གསུམ་བསགས་ནས་ཐོས་པ་སློབ་གྲོགས་ཡག་ཡག་ཡག་སྦྱང་གི་སྦྱང་གི་དུ་སོ་སོ་གསེར་གསེར་གསེར་འབྲུག་འབྲུག་གསུམ་དུ། ནང་སེ། འདི་ལ་ཨ་ནི་ད། ང་རང་ཚོ་བོད་པའི་གཤིས་ཀ་ཟེར་ནས་མི་འདུག་ད་ཨེ་ཤི་ཡ་གི་གཤིས་ཀ་ཡིན་པ་ཡིན་ན། ད་སྤུ་གུ་གཅིག་གིས་སློབ་སྦྱོང་བྱེད་ཡ་དེ་ཕ་མའི་ངོས་ནས་དེའི་ཞེ་དྲག་ཅིག་གིས་ཇུས་གཏོགས་བྱེད་ཀྱི་རེད་པ། ད་སྤུ་གུ་གཅིག་གིས་ང་ལས་ཀ་གཞན་དག་བྱེད་ཟེར་ན་ཨོ་ཁྱེད་རང་ཨམ་ཆི་སྦྱང་དགོས་ར་འོ་ན་མེད་ན་ཁྱེད་རང Engineer བྱེད་དགོས་ར་བྱས་ན་མེད་ན་ཁྱེད་རང་དེ་འདྲའི་ཀར་ཤུགས་རྒྱག་གི་ཡོད་དུས་ཙང་ནས། ད་ཡང་ནུབ་ཕྱོགས་པའི་སློབ་གསོའི་ལྟ་བ་ནང་ལ་བལྟས་པ་ཡིན་ན་ད་ཅིག་ཕ་མས་ཡང་སྤུ་གུ་དེའི་དང་བ་ལ་ཡང་རྒྱབ་སྐྱོར་བྱེད་དགོས་ར་དེ་ཞེ་པོ་ཅིག་གིས་གནད་འགག་ལྟ་གི་འདུག་ར་བ། ཅིག་འདི་ཨམ་ཆི་ལགས་འདི་ག་རེ་གཟིགས་ཚུལ་ག་རེ་རེད་ཞུས་ན།

ང་ཚོ་ད་ཅི་འདྲའི་གི་ང་ཚོ་མངའ་སྡེ་ཁག་ཁག་ཏུ་བསྡད་ཡོད་རེད་ང་ཚོ་མངའ་སྡེ་ད་ཡུ་ཀྲ་གི་ཐོག་ལ་ཨའི་ཏེ་ཧོ་ཡོད་རེད་ང་ཚོ་འདི་ལ་ཝའི་ཡོ་མིང་ཡོད་རེད་ཨ་ནི་ཤར་ཕྱོགས་ལ་ཝའི་ཡོ་མིང་རེད་ནུབ་ཕྱོགས་ལ་ནེ་ཝ་ཌ་ཡོད་རེད་དེ་ནས་ཐོག་ལ་བྱང་ཕྱོགས་ལ་མོན་ཊ་ན་ཡོད་རེད་འོ་ད་དེ་ཚོ་མངའ་སྡེ་ཆ་ཚང་གི་ཕལ་ཆེར་ད་དེ་ནས་གི་ན་ཚ་ན་དེ་གི་མང་ཆེ་ད་ཅི་ཕལ་ཆེར་དེ་ལ་ཡོད་མེད་གི་ལས་ཀ་བྱེད་ཆོག་ཅི་རེད་གང་ཡིན་ཟེར་ན་ཁོ་ཚོ་དེ་གི་མངའ་སྡེ་གི་ནང་ལ་ལས་ཀ་བྱེད་པོ་དེ་འདྲ་ཡོད་པ་མ་རེད།

ཀྱི་ནང་དུ་ཅིག་ང་རང་ཚོ་ད་བོད་པའི་ནང་པའི་ཐོག་ནས་རེད་བ། ད་ཕྱི་རྒྱལ་ཨམ་ཆི་ཚོ་ཡང་རྩ་བ་ཉིད་ཁོ་རང་ཚོ་ཆོས་ཡོད་མ་རེད་ཟེར་ཡོད་མ་རེད་ཆོས་ཡོད་ཡོད་རེད་ཡང་ཁ་ཤས་ཆོས་མེད་པ་ཡིན་ནའི་ཡང་སེམས་ཁུར་ཡོད་མཁན་ད་ཨ་ནི་ཅིག་ཡང་ག་སུ་རེད་མི་ལ་ཡང་སྙིང་རྗེ་ཡོད་མཁན་དེ་ཡོད་རེད་བ། ཡིན་ནའི་ད་ང་རང་ཚོ་བོད་པ་ཅིག་ངོས་ནས་ཡང་ཨམ་ཆི་ལགས་ཏིག་མཚམས་མཚམས་སོ་སོའི་ནད་པ་དྲག་སྐྱེད་བྱུང་ཡོང་དུས་ཡང་ཅིག་ཐུགས་སྤྲོ་པོ་རེད་ཅིག་ད་ཡང་གྲོངས་དུས་ཚོ་ནས་ཏིག་ཐུགས་ཐུགས་སྐྱོ་སྣང་རེད་འདི་ག་རེ་ཡིན་དགོས་ན།

ག་ཚོད་ག་ཚོད་སྨན་ཁང་ཕྱི་རུ་ག་ཚོད་བཏང་བའི་ནད་པ་དང་ནང་ལ་བཏང་བ་ལས་ཀྱི་ཡོད་པའི་སྐོར་ལ་ད་ཨ་ནི་ནད་པ་མང་ཆེ་བ་འདི་གཅིག་པུ་མ་ཡིན་པར་ད་རྒྱལ་ཁབ་གཞན་དག་ནས་ཡོང་མཁན་དང་མཚམས་མཚམས་ཕྱི་རྒྱལ་ནས་ཡོང་མཁན་དེ་འདྲའི་ཁ་ཤས་ཡོད་པ་རེད། ཨ་མི་རི་ཀའི་ས་ཆ་གཞན་དག་ནས་ཡོང་མཁན་དེ་འདྲའི་ཡོད་རེད་ཁ་ཤས། ད་མང་ཆེ་བ་ད་ཉེ་འགྲམ་ནས་དེ་འདྲ་ཡོང་མཁན་དེ་འདྲ་རེད་མང་ཆེ་ཤོས། ལགས་སོ། ཨམ་ཆི་ལགས་ད་ང་རང་ཚོ་བོད་པ་དང་འབྲེལ་བའི་ཐོག་ནས་ཅིག་བཀའ་འདྲི་ཞུས་པ་ཡིན་ན། ད་ང་རང་ཚོ་བོད་པ་ཚོ་སྤྱིར་བཏང་ད་མི་ལོ་གཞོན་ཤོས་ཚོ་ཅིག་སྐད་ཡིག་ཐོག་ནས་དཀའ་ངལ་ཡོད་མ་རེད། ད་ཡིན་པ་ཡིན་ནའི་ང་རང་ཚོ་བོད་པའི་གཤིས་ཀའི་ནང་ལ་ཡང་ཅིག་ང་རང་ཚོ་ད་བོད་པ་ཅིག་ཆེད་ལས་པ་ཅིག་ཡོད་ན་དེའི་ཐོག་ལ་ཡང་ག་རེ་ཡིན་ནའི་ཅིག་སྐད་ཆ་འདྲི་ཡ་ད་ཡང་འདིའི་རྩ་ལ་འགྲོ་ཡ་ད་ལྟ་ཅིག་གོམས་གཤིས་རེད་བྱས་ན་ག་རེ་ན་ང་རང་ཚོ་རིག་གཞུང་ཡིན་ན་ག་ད་ཨམ་ཅི་ལགས་ཡང་ཕྱག་ལས་འདི་ངས་བསམ་ན་བྲེལ་བ་ཅིག་མེད་འགྲོ་བསམ་གྱི་འདུག་ད་ལྟ་སྨན་ཁང་ལ་ཡང་བོད་པ་དེ་འདྲས་ཡང་བསྟེན་གཏུག་བྱེད་མཁན་ཡོད་པ་དང་ཡང་བོད་པ་ནད་པ་དེ་འདྲས་ཡང་ཡང་དུས་དུས་ལ་ཡང་བཀའ་འདྲི་ཞུ་མཁན་དེ་འདྲས་ཡང་ཕྱག་ལས་བྲེལ་བ་རེ་ཞིག་གནང་དགོས་མེད་འགྲོ་བསམ་གྱི་འདུག་དེ་འདྲས་ཡོད་རེད།

ལོ་ཨམ་ཅི་ལགས། ད་ད་ལྟ་ཨམ་ཅི་ལགས་ཀྱི་ཆེད་ལས་ཐོག་ནས་ཉམས་མྱོང་ཐོག་ནས་ངས་བཀའ་འདྲི་གཅིག་ཞུ་ཡ་དེ་གལ་ཆེན་པོ་གཅིག་རེད་བྱ། ད་ད་ལྟ་ཨམ་ཅི་ལགས་འདི་གསུངས་སོང་ཁྲག་འབྲས་ཀྱི་སྐྲན་གྱི་ན་ཚ་ཁྲག་གི་སྐྲན་གྱི་ན་ཚ་འདི་རྫབ་ཆེ་ཤོས་འདི་རྐང་མར་བརྗེ་པོ་བརྒྱབ་ཡ་དེ་རེད་གསུངས་སོང། ཨམ་ཅི་ལགས་ད་ད་ལྟ་སྤྱི་ཡོངས་ནས་མི་ཚན་རིག་ཡར་རྒྱས་འགྲོ་གི་ཡོད་རེད་ཡིན་མིན་ནས་ཨམ་ཅི་ལགས་ཁྱེད་རང་ཚོ་སྨན་ཁང་ཐོག་ནས་ཅིག་རྐང་མར་གྱི་བརྗེ་པོ་བརྒྱག་ཡ་གི་འདི་ལམ་ལྷོང་དེ་ག་ཚོད་ཅིག་ཡོང་གི་ཡོད་ན།

ཉུང་མཐར་ཟླ་བ་གཅིག་བསྡད་དགོས་རེད་ཨ་ནི་དེ་མ་ཟད་ཟླ་བ་དྲུག་ཨ་ནི་སྨན་ཁང་གི་འགྲམ་དེ་ལ་ང་ཚོ་ད་ཅིག་སྨན་ཁང་ནས་ཆུ་ཚོད་ཕྱེད་ཀའི་ལམ་ཁ་ལ་བསྡད་དགོས་ཡ་གི་དེ་འདྲའི་ད་ཅིག་གནད་འགག་ཡོད་རེད་གང་ཡིན་ཟེར་ན་ད་ཅིག་ཁོ་ཨ་ནི་བདུན་ཕྲག་ལ་ཕལ་ཆེར་ཐེངས་མ་གསུམ་སྨན་ཁང་ལ་ཡོང་དགོས་རེད་གལ་སྲིད་སྨན་ཁང་ནང་ལ་མ་བསྡད་ན་སྨན་ཁང་ནང་ལ་བསྡད་དགོས་དོན་དག་མེད་པ་ཡིན་ན། དེ་མ་ཟད་དེ་ནས་ལོ་ཕལ་ཆེར་གཉིས་གསུམ་རུས་པའི་རྐང་བརྗེ་པོ་བརྒྱབ་ཚར་རྗེས་ལ་ཨ་ནེ་སྨན་བཅོས་དེ་བྱེད་བཞིན་པ་རེད། ནད་པ་ཁོ་རང་གི་ད་ཅིག་དུས་ཚོད་མང་ཆེ་ཤོས་དེ་སྨན་ཁང་ལ་སྐོར་རྒྱབ་པ་དང་སྨན་ཟ་ཡ་གི་དུས་ཚོད་ཐོག་ལ་ཕལ་ཆེར་འགྲོ་གི་རེད། དེ་ཡིན་དུས་སྐབས་ལ་ཨ་ནེ་དེ་དེ་ལ་ཁ་སོགས་ད་ཅིག་སྨན་པ་དང།

གལ་སྲིད་ང་ནད་པ་ལ་བལྟ་བཞིན་གྱི་ཡོད་ན། གལ་སྲིད་ནད་པ་ལ་ཁྲག་དགོས་ཡོད་ན་དེ་ཁྲག་དེ་མེད་པ་ཡིན་ན་དེ་དཀའ་ལས་ཁག་པོ་ཆགས་འགྲོ། འོ་ད་དེ་འདྲའི་གི resource དེ་ཡིན་ཏེ་ད་ཅིག་ནད་པ་དང་སྨན་པ་གཅིག་པོ་མ་ཡིན་པ། དེ་ལ་ཆ་ཚང་མང་པོ་ཞིག་འཛོམས་དགོས་པ་ཆགས་ཀྱི་རེད། འོ་ད་དེ་འཛོམས་དུས་ཨ་ནི་དེ་ནས་དེ་ནས་དེ་ནད་པ་དེ་ལ་ད་ཅིག་སྨན་བཅོས་གཏོང་ས་ཡག་པོ་རག་ཡས་ཀྱི་ད་རེ་བ་ཡོད་རེད། འོ་དེའི་དུས་སྐབས་ལ་ཨ་ནི་ང་ཚོ་དེ་ད་ཡོད་ཚད་ཚང་མ་ཅི་ཡོད་དེ

ཡོང་དགོས་འདུག་ཁ་ཟས་ག་འདྲས་བཟས་དགོས་འདུག་ད་དེ་དེ་ཡི་ཐོག་ནས་ད་དེ་བསམ་བློ་ཡག་པོ་བཏང་བྱས་དེ་ང་ཚོ་དེ་རྒྱབ་སྐྱོར་དགོས་ལ་དེ་ཡི་ཐོག་ལ་ནི་བཟའ་ཟླ་ཆེན་པོའི་ཚིག་མཛད་དེ་རེད། ཨ་ནི་ད་ཕལ་ཆེར་ལོ་ལོ་ཕལ་ཆེར་བདུན་ཅུ་དོན་ལྔ་བརྒྱད་ཅུའི་ལྷག་ན་དེ་ཡིན་ན་ཕལ་ཆེར་ང་ཚོ་རུས་པའི་རྐང་བརྗེ་པོ་དེ་ཡག་པོ་བྱེད་ཀྱི་མ་རེད་ང་ཟེར་བ་དེ་ད་ཅིག་ལོ་ལྔ་བཅུ་དྲུག་ཅུ་བཞི་བཅུ་ལྔ་བཅུ་དྲུག་ཅུ་བདུན་ཅུ་བདུན་ཅུ་དོན་ལྔ་ཟེར་བར་དུ། ང་ཚོ་བྱས་ན་ད་དེ་གསུམ་གྱི་ལ་དང་པོ་ནི། དུ་བ་ཡག་པོ་ཡོད་པ་ཡིན་ན།

བྱུང་བ་ཡིན་ན་ད་ཡག་ཤོས་རེད་དང་གལ་ཏེ་སོ་སོའི་སྤུན་ཀྱག་མེད་པ་ཡིན་ན་ད་མི་གཞན་དག་འདི་ལེན་མི་དགོས་ཅེས་ད་འདི་ཡང་ག་ཚོད་ཅིག་གི་ལམ་ལྷོང་ཡོང་གི་ཡོད་ན་འདི་མི་ཚང་མ་བྱེད་ཐུབ་གི་ཡིན་ན་ག་འདྲ་ཡིན་ནམ་འདི་ལ། ད་ལྟ་འདི་ན་ཚ་ལ་རག་ལས་རེད་ད་རུས་པའི་ང་ཚོ་ཁྲག་གི་སྐྲན་ནད་ཁྲག་སྐྲན་གྱི་ན་ཚ་སྣ་ཁ་མང་པོ་ཡོད་རེད་ད་དཔེ་ཆའི།

དེ་ད་དཔེར་ན་ཆ་བཞག་ན། ཐོག་མ་སྐྱེས་ནས་ཕལ་ཆེར་ད་ལོ་གཅིག་གི་ནང་ལ་ད་ན་སོང་ན་ད་ཕལ་ཆེར་དེའི་མི་རྒྱུད་ཀྱི་ན་ཚ་ཡིན་པ་གི་ད་ཅིག་གི་དོ་སྣང་ད་ཅིག་ཀྱི་ཤུགས་ཆེན་པོ་ད་ཅིག་བསམ་བློ་ལ་སླེབས་གི་འདུག་ཨ། ད་ཡིན་གཅིག་མིན་གཅིག་ཡང་མི་རྒྱུད་ཀྱི་ན་ཚ་ཡིན་དུས་སྒང་ལ་ཨ་ཕ་ལགས་ཨ་མ་ལགས་ལ་ན་ཚ་ཡོད་དགོས་གི་དེ་ཡོད་མ་རེད་མཚམས་མཚམས་པཱ་ལགས་ཨ་མ་ལགས་གཉིས་གཟུགས་པོ་ཐང་ཐང་ཡིན་སྲིད་གི་རེད་ཡིན་ནའི་སྤུ་གུ་ལ་ན་ཚ་ཡོད་སྲིད་པ་རེད་ཡང་ཁོ་རང Genetic ཡིན་སྲིད་གི་རེད། དེ་མང་ཆེ་བ་ད་ཕལ་ཆེར་ལོ་ཕལ་ཆེར་དེ་རིང་མིའི་ལོ་བརྒྱད་ཅུ་ཟིན་མཁན་ཞིག་རྗེས་ནས་ན་པ་ཡིན་ན་ཕལ་ཆེར་གྱི Genetics ཕ་ཨ་མ་ནས་ཁོ་རང་མི་རྒྱུད་ནས་ཡིན་པ་ཕལ་ཆེར་ད་ཅིག་དེའི་བསམ་བློ་དེ་ད་ཉུང་ཉུང་རེད་ཕལ་ཆེར་ཡིན་མདོག་ཁ་པོ་མ་རེད།

དུས་ཚོད་བརྒྱད་ལ་ད་མི་ཤི་མཁན་དེ་ད་ཅིག་ཤུགས་ཆེན་པོ་འདུས་པ་ལ་དམག་ཆེན་གཉིས་པ་གི་དུས་ལ་ཨ་ནི་དམག་བརྒྱབ་ནས་ད་ཚོད་བརྒྱབ་ནས་འདུག་མི་མང་པོ་ལ་ན་ཚ་བཟོས་བྱས་ད་ཀན་སར་ཟེར་མཁན་ཞིག་ཤུགས་ཆེན་པོ་ཞིག་ད་དེ་དུས་ལ་བྱུང་བ་རེད་དཔེར་ན་ཆ་བཞག་ན་ཇ་པན་ལ་ཨ་ནི་ལི་ཏིལ་བོམ་གཞུས་བྱས་མི་མང་པོ་ཞིག་ད་དམིགས་བསལ་གྱི་རྐྱེན་ཡིན་ན་དེ་ཁའི་དཔེ་མང་པོ་བྱུང་བ་རེད་ཨ་ནི། དེ་དུས་ནས་བཟུང་ད་ལྟ་བར་དུ། བསམ་པ་སྤངས་པའི་དང་སྔན་མ་རང་ཡིན་ན། ཀན་སར་ད་ཅིག་མི་ཚང་མ་མང་ཆེ་བ་ཅིག་གྲོངས་འགྲོ་བ། ཨ་ནི་དེ་ལ་སྨན་བཅོས་མེད་པ། འཇིགས་སྣང་ཚ་པོ་ཅིག་གི་ན་ཚ་ལ་ངོས་འཛིན་བྱེད་གི་རེད། ད་དེས་ད་ལྟ་ཕལ་ཆེར་དེ་འདྲའི་རང་ཅིག་རེད་དེ་ཡིན་ནའི་ཡང་དེ་འདྲའི་རང་ཅིག་མ་རེད་ལབ་ན་འགྲིག་གི་བ་རེད་གང་ཡིན་ཟེར་ང་ཚོ་ཡར་རྒྱས

མང་ཆེ་བ་གྲོངས་དུས་སྒང་ལ་ན་ཚ་འདི་གིས་གྲོངས་གི་མ་རེད་ན་ཚ་ད་ཅིག་གཞན་དག་ཅིག་གིས་གྲོངས་འགྲོ་གི་རེད་ད་དེ་འགྱུར་བ་ཆེན་པོ་ཞེ་དྲག་ཕྱིན་ཡོད་རེད་འདི་ད་ཅིག་ན་དེ་ན་ཚ་དཔེར་ན་ཆ་བཞག་ན་ཅིག་དེ་རེད་དེ་ན་ཚ་གཞན་དག་མི་ཁ་ཤས་ད་དཔེར་ན་ཆ་བཞག་ན Multiple myeloma ཟེར་མཁན་དེ་ཡང་དེ་ནས་ཁྲག་གི་འབྲས་ནད་ད་སྡུག་ཤོས་ཅིག་ད་ཅིག་ཏུ་བརྩི་གི་བ་རེད་སྔན་མ་ཡིན་ན་ལོ་ཁ་ཤས་ཤིག་མ་གཏོགས་མི་བསྡད་གི་བ་མ་རེད་ད་དེང་སང་དེ་ན་ཚ་དེ་བརྒྱ་ཆ་བརྒྱ་བཅོས་ཐུབ་གི་བ་མ་རེད་དེ་ཡིན་ནའི་དེ་ན་ཚ་དེ་ད་ང་ཚོ་ཡིན་ན་ད་ཅིག།

ན་ཚ་ཚབས་ཆེན་འདི་འདྲ་ཡོད་རེད་སྔན་མ་ཡིན་ན་ལོ་ད་ཅིག་ཟླ་བ་ཁ་ཤས་ནས་ད་གྲོངས་འགྲོ་མཁན་ན་ཚ་འདི་ཚོ་དེང་སང་ཕལ་ཆེར་ལོ་གསུམ་བཞི་ལྔ་བསྡད་ཐུབ་པ་གི་དེ་འདྲའི་དེ་འདྲའི་ཡར་རྒྱས་འགྲོ་བསྡད་རེད་འོ་ད་དེ་འདྲའི་ན་ཚ་ཁོ་རང་གི་ཐོག་ལ་བལྟས་པ་ཡིན་ན་དེ་འདྲ་གཅིག་རེད་ཨ་དོན་དག་གཉིས་པ་འདི་ག་རེད་ཟེར་ན་སྨན་གྱི་ཐོག་ནས་ཡར་རྒྱས་ག་འདྲས་སེ་འགྲོ་ཡོད་ཟེར་ན་སྔན་མ་ཡིན་ན་སྨན་ཟེར་བ་འདི་ང་ཚོ་ད་ཨིན་ཇིའི་སྐད་ལ་ཡིན་ན Chemotherapy ཟེར་བ་དང་རྒྱ་སྐད་ལ་ཡིན་ན་ཧྭ་ལིའོ་ཟེར་བ་འདི་ལྟར་རེད།

སྨན་བཅོས་ཡར་རྒྱས་ཆེན་པོ་བྱུང། དེ་ནས་སྨན་ཁོ་རང་གི་ཞིབ་འཇུག་ཐོག་ནས་བལྟས་པ་ཡིན་ན་ད་ཨ་རིའི་གཞུང་ལ་བལྟས་པ་ཡིན་ན་ཨ་རིའི་དེ་ང་ཚོ་སྨན་གྱི་འཛམ་བུ་གླིང་གི་སྨན་གྱི་ཞིབ་འཇུག་ཆེ་ཤོས་དེ་ཨ་རིའི་རྒྱལ་ཁབ་ལ་བྱེད་ཀྱི་འདུག་ཕལ་ཆེར་སྨན་གྱི་ཐོག་ནས་ཞིབ་འཇུག་ཟེར་བ་ཡིན་ན་བརྒྱ་ཆ་ལྔ་བཅུ་ལྷག

དམིགས་བསལ་གྱི་ཆེད་ལས་ཀྱི་སྨན་པའི་ཁྲག་སྐྲན་སྐོར་ལ་ཡང་སློབ་སྦྱོང་གནང་སྟངས་རེད་ད་ག་ནང་བཞིན་ད་དེའི་ཐོག་ལ་ཡང་དང་པོ་དང་ཉམས་མྱོང་རེད་ཅིག་ད་ཡང་ཆེད་ལས་ཀྱི་ཐོག་ལ་ཡང་ཅིག་ལམ་ཁར་ཕྱིན་པ་ཡིན་ན་ད་ཅིག་སོ་སོའི་ལམ་ཁ་འདེམས་སྟངས་གི་ཉམས་མྱོང་རེད་འདི་འདྲའི་ངོ་སྤྲོད་གནང་པ་ཨ་ནི་ལ་ཐུགས་རྗེ་ཆེ་ཞུ་ཡིན་ད་ད་རེས་དུས་ཚོད་ཞུ་བ་ཅིག་བཏོན་གནང་སྐོར་ཁྱེར་སོང་ཨ་ནི་ལར་ཡང་ཐུགས་རྗེ་ཆེ་ཞུ་བ་ཡིན། ཨོ་ལགས་སོ་ཐུགས་རྗེ་གནང་ཡིན་སེ་ངེ་ད་མ་ཐུགས་རྗེ་ཆེ་གནང་ཞུ་ཡིན། རྣམ་པ་ཚོས་གོང་དུ་གསན་པ་དེ་ནི་ཨ་མ་རི་ཀའི་ཡུ་ཊ་མངའ་སྡེའི་ནང་གི་ཨ་མ་རི་ཀའི་ཁྲག་འབྲས་སྐྲན་ནམ། Blood Cancer། ཀྱི་སྨན་ཁང་ཚད་མཐོ་ཤོས་གྲས། Huntsman Cancer Institute། ཞེས་པའི་ནང་དམིགས་བསལ་ཁྲག་གི་འབྲས་ནད་ལ་སྨན་བཅོས་དང་ཉམས་ཞིབ་གནང་མཁན་སྨན་པ་ཚེ་དབང་བཀྲ་ཤིས་ལགས་ཀྱིས་སྐད་ཡིག་བཞི་ལ་མཁྱེན་པ་མ་ཟད། ད་དུང་ཁོང་གི་ཆེད་ལས་ཁྲག་འབྲས་ནད་ཀྱི་ཐོག་ལ་ཇི་ལྟར་བསྐྱོད་པའི་ཉམས་མྱོང་ཐོག་ནས་བོད་པའི་སྤྱི་ཚོགས་ནང་ཁོང་ལྟ་བུ་ཆེད་ལས་མི་སྣ་གསོ་སྐྱོང་བྱེད་སྟངས་སྐོར་ལ་བཀའ་འདྲི་ཞུས་པ་ཞིག་རེད། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།